ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་དེ་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་ཞིག་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་ཚེ་རིང་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཉན་མཁན་རྣམ་པ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག་ཟླ་བ་བཅུ་གཅིག་པའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་ཐམ་པ་གཟའ་ཟླ་བའི་ཉིན་གྱི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ལས་རིམ་ནང་རྒྱ་ནག་གིས་བོད་ཀྱི་ས་མཚམས་ས་ཁུལ་དུ་རྒྱལ་སྲུང་གི་གྲོང་སྡེ་ཟེར་བ་བརྒྱ་ཕྲག་མང་པོ་འཛུགས་སྐྲུན་བྱས་ཏེ། ཕྱི་ཕྱོགས་ཀྱི་ཤུགས་རྐྱེན་ཁག་འགོག་ཐབས་ཀྱི་འབད་བརྩོན་བྱེད་བཞིན་པའི་སྐོར་ལ་བགྲོ་གླེང་ཞུ་གི་ཡིན། དེ་རིང་གི་བོད་དོན་གསར་འགྱུར་ནང་དུ་རྒྱ་ནག་གཞུང་གིས་སྐད་འཕྲིན་སོགས་ཀྱི་ཟིན་ཐོ་ཁྲིམས་དོན་དཔང་རྟགས་སུ་བཀོད་ཆོག་པའི་གཏན་འཁེལ་བྱས་ནས་སྔར་ལས་ལྷག་པའི་དམ་དྲག་བྱེད་བཞིན་པ་དང་གོང་ས་མཆོག་གིས་རྒྱ་ནག་རི་བོ་རྩེ་ལྔར་མཆོད་མཇལ་དུ་ཕེབས་ཐུབ་རྒྱུའི་བཀའ་མོལ་གནང་བའི་གསར་འགྱུར་ཡོད། བགྲོ་གླེང་མགོ་འཛུགས་མ་ཞུས་གོང་ལ་གསར་འགྱུར་དེ་ཚོ་གསན་རོགས་གནང། དེ་རིང་གི་གསར་འགྱུར་ཐོག་མ་དེ་ལ། སྐད་འཕྲིན་སོགས་ལ་དམ་བསྒྲགས་བྱེད་པའི་ཆེད་དུ་རྒྱ་ནག་གཞུང་གིས་སྐད་འཕྲིན་གྱི་ནང་དུ་སྐད་ཆ་ག་རེ་བཤད་པ་དང་རྩོམ་ག་རེ་བྲིས་པ། པར་རིས་ག་རེ་བཏང་བ་སོགས་ཚང་མ་དམངས་དོན་གཏུག་བཤེར་གྱི་བདེན་དཔང་གི་ནང་དུ་བཀོད་ཆོག་པའི་ཁྱབ་བསྒྲགས་བྱས་ཡོད། བདུན་ཕྲག་སྔོན་མའི་ནང་རྒྱ་ནག་གི་མཐོ་རིམ་དམངས་ཁྲིམས་ཁང་གིས་གསལ་བསྒྲགས་བྱས་པ་ལྟར་ན། སྐད་འཕྲིན་དང། པོད་འཕྲིན། པོད་ཁུག། དྲ་ངོས་སོགས་སུ་ནང་དོན་ཚང་མ་གློག་རྡུལ་ཡིག་ཆའི་ལམ་ནས་ཁྲིམས་ཁང་དུ་དཔང་རྟགས་སུ་བེད་སྤྱོད་བྱེད་ཆོག་པ་གཏན་འཁེལ་བྱས་འདུག། རྒྱ་ནག་ཏུ་དྲ་ལམ་བེད་སྤྱོད་གཏོང་མཁན་དུང་ཕྱུར་བརྒྱད་ཙམ་ཡོད་པར་བཤད་པ་དང། དེ་ལས་དུང་ཕྱུར་གཅིག་ལྷག་ལ་སྐད་འཕྲིན་གྱི་ཁ་བྱང་ཡོད་པ་རེད། ད་རུང་སྐད་འཕྲིན་ནི་རྒྱ་ནག་གི་ནང་གི་ཁྱབ་ཆེ་ཤོས་ཀྱི་འབྲེལ་མཐུད་མཉེན་ཆས་དེ་ཆགས་ཡོད། རྒྱལ་སྤྱིའི་སྟེང་རྒྱུགས་ཆེ་བའི་འབྲེལ་མཐུད་ཀྱི་མཉེན་ཆས WhatsApp དང Facebook སོགས་ནི་རྒྱ་ནག་གཞུང་གིས་བཀག་སྡོམ་བྱས་ནས་དྲ་དམངས་ཀྱིས་བེད་སྤྱོད་བྱེད་ཐུབ་ཀྱི་མེད་པ་དང། Google སོགས་འཚོལ་ཞིབ་མ་ལག་ཡག་ཤོས་དག་ཀྱང་རྒྱ་ནག་ཏུ་བཀོལ་མི་ཐུབ་པ་བཟོས་ཡོད།

རྒྱ་རིགས་མི་མང་ལ་མཇལ་ཁ་བསྩལ་བའི་རྗེས་སེམས་ཀྱི་བདེ་སྐྱིད་སྐོར་ལ་བཀའ་སློབ་བསྩལ་བ་དང་འབྲེལ་དེ་རིང་གི་འཛམ་གླིང་གི་དབུལ་ཕྱུག་གི་ཁྱད་པར་ནི་ཆེན་པོ་ཞིག་ཡོད་པས་དཀའ་ངལ་དེ་དག་སེལ་ཐབས་དགོས་པའི་སྐོར་དང་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་སྐོར་དེ་བཞིན་དབུལ་ཕྱུག་དང་ལྐོག་ཟ་རུལ་སུངས་ཀྱི་གནས་ཚུལ་མང་པོ་ཞིག་ཐོན་བཞིན་པ་དང་སྲིད་འཛིན་ཞི་ཅིན་ཕིང་གིས་བློ་ཁོག་ཆེན་པོས་ལྐོག་རྔན་ཟ་ལེན་པར་འཐབ་རྩོད་ཤུགས་ཆེ་གནང་པ་སོགས་ཀྱི་སྐོར་ལ་བཀའ་སློབ་བསྩལ་བ་དང་གཞན་ཡང་ལོ་རྒྱུས་ཐོག་ནས་རྒྱ་ནག་ནི་ནང་པ་ཞིག་ཡིན་པ་དང། ང་ཚོས་བཀའ་འགྱུར་བསྟན་འགྱུར་གྱི་བརྗོད་བྱའི་ཆ་ནས་སྡེ་ཚན་གསུམ་དུ་དབྱེ་བའི་ནང་ནས་ཚན་རིག་དང་ལྟ་གྲུབ་ཀྱི་སྡེ་ཚན་ཕྱོགས་བསྒྲིགས་ཟིན་པ་དེ་རྒྱ་ཡིག་གི་ནང་དུ་ཡང་ཡོད་པས་རྒྱ་ནག་གི་གཙུག་ལག་སློབ་ཆེན་ཁ་ཤས་ཀྱིས་དོ་སྣང་ཡང་བྱུང་འདུག་ཅེས་སོགས་བཀའ་བསྩལ་བ་དང་དེ་མིན་རྒྱ་ནག་ལ་ཆབ་སྲིད་ཀྱི་འགྱུར་བ་ནི་དལ་བུའི་ཐོག་ཏུ་འགྲོ་བཞིན་ཡོད་པའི་སྐོར་དང་ལོ་ཤས་ཀྱི་ནང་དུ་ངོས་རང་རི་བོ་རྩེ་ལྔར་སླེབས་ཐུབ་པའི་ཐུགས་རེ་ཡོད་ཅེས་སོགས་བཀའ་བསྩལ་བ་དང་ངོས་ཀྱི་དམིགས་ཡུལ་གཙོ་བོ་དེ་ནི་གནས་སྐོར་བྱ་རྒྱུ་དེ་ཡིན་འོན་ཀྱང་གཙོ་ཆེ་བ་རྒྱ་རིགས་ནང་པ་བ་ཚོ་དང་ཐུག་འཕྲད་བྱ་རྒྱུ་དེ་ཡིན་པ་དང་རྒྱ་གར་གྱི་ནང་དུ་ཡང་ཚན་རིག་པ་ཚོའི་མཉམ་དུ་ཐུག་འཕྲད་ཡོང་གི་ཡོད་པ་བཞིན་དུ་རྒྱ་ནག་ནང་བྱུང་ན་ཡག་པོ་འདུག་ཅེས་སོགས་བཀའ་བསྩལ་གནང་མཛད་ཡོད་པ་རེད། ད་ནི་དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་བགྲོ་གླེང་ལས་རིམ་དེ་འགོ་ཚུགས་རྒྱུ་ཡིན། དེ་རིང་གི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་རྒྱ་ནག་གིས་བོད་ཀྱི་མཐའ་མཚམས་ས་ཁུལ་དུ་རྒྱལ་སྲུང་གྲོང་སྡེ་ཟེར་བ་བརྒྱ་ཕྲག་མང་པོ་ཞིག་འཛུགས་སྐྲུན་བྱས་ནས་ཕྱི་ལོགས་ཀྱི་ཤུགས་རྐྱེན་འགོག་ཐབས་ཀྱི་འབད་བརྩོན་བྱེད་བཞིན་པའི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན། དེ་རིང་གི་ང་ཚོའི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་རྒྱལ་སྲུང་གྲོང་སྡེའི་སྐོར་གྱི་སྙན་ཐོ་འདོན་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་གདན་འདྲེན་ཞུས་ཡོད། བུ་ཆུང་ཚེ་རིང་ལགས་དེ་རིང་ང་རང་ཚོའི་ཕ་ཡུལ་གླེང་སྟེགས་ཀྱི་ནང་དུ་མཉམ་ཞུགས་གནང་བར་ཐུགས་རྗེ་ཆེ་ཞུ་ནི་ཡིན། ལགས་སེ། གོ་སྐབས་གནང་བར་ཐུགས་རྗེ་ཆེ་གནང་ལགས། ལགས་སོ། ད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འདིའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་གྱི་ཉིན་མོ་འདི་ལ་ད་སྙན་ཐོ་གསར་བ་ཞིག་བཏོན་ཡོད་པ་འདི་གི་ནང་དུ་གཅིག་ད་ག་རེ། རྒྱལ་སྲུང་གི་གྲོང་སྡེ་དང་གཅིག་ད་རྒྱལ་སྲུང་གི་གྲོང་པ་ལབ་དགོས་ན་དེ་འདྲ་གི་སྐོར་གི་གནས་ཚུལ་ཅིག་བཀོད་འདུག་འདིས་རྒྱལ་སྲུང་གྲོང་སྡེ་ལབ་ན་དེ་ག་རེ་ཞིག་ལ་ངེས་འཛིན་བྱེད་ཀྱི་འདུག། ད་ལྟ་ང་ཚོའི་སྙན་ཐོ་འདི་གཞི་བཞག་ས་དེ་ཉིས་སྟོང་བཅུ་བདུན་ལོ་ལ་རྒྱ་ནག་གཞུང་གིས་ཅིག་བོད་རང་སྐྱོང་ལྗོངས་ཀྱི་མཐའ་མཚམས་ས་ཁུལ་ལ་འབྱོར་འབྲིང་དཔེ་སྟོན་གྲོང་ཚོ་ཟེར་ཡག་འདི་འདྲ་བཙུགས་ཡག་གི་འཆར་གཞི་ཅིག་གཞི་བཟུང་ལག་བསྟར་བྱས་རྗེས་ད་ལྟ་ད་ལྟའི་ཆ་ལ་ད་བོད་ཀྱི་ས་ཁུལ་འགའ་ཤས་ནང་ལོགས་ལ

དང་པོ་དེ་ཚོ་ངོ་སྤྲོད་བཞིན་ནང་ད་ལྟ་བར་དུ་དང་ད་དུང་བརྒྱབ་བཞིན་པའི་འཆར་གཞིའི་ནང་ལ་ཡང། གྲོང་ཚོ་དེ་འདྲའི་ག་ཚོད་བཟོ་ཡག་འཆར་གཞི་བྱས་ཡོད་ན། ད་ང་ཚོའི་སྙན་ཐོ་འདི་ནང་ད་ལྟ་ཞུ་ཡ་དེ་ལ་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ནང་ཐོན་བཞག་པ་འདི་ཚོ་ཅིག་བཏོན་ཡོད་འདིའི་གཞི་བཟུང་བྱས་པ་ཡིན་ན་ཁོང་ཚོས་ཕལ་ཆེར་དྲུག་བརྒྱ་ཉི་ཤུ་རྩ་བཞི་ལྷག་ཅིག་ད་གྲོང་ཚོ་དྲུག་བརྒྱ་ཉི་ཤུ་རྩ་བཞི་ལྷག་ས་མཚམས་ཁུལ་ལ་ཅིག་བརྒྱབ་ཡ་བྱས་ད་ད་ལྟའི་ཆ་ལ་བཞི་བརྒྱ་ལྷག་ཅིག་བརྒྱབ་ཚར་བ་ཡོད་པའི་བཟོ་འདྲ་ཅིག་འདི་འདྲའི་ཁོང་ཚོའི་གནས་ཚུལ་ནང་ཐོན་ཡོད། བུ་ཆུང་ལགས་ཨ་ནི་ད་སྙན་ཐོ་འདི་ད་བོད་རང་སྐྱོང་ལྗོངས་ཀྱི་ནང་གི་ཅིག་དེ་ལ་དམིགས་པའི་ཅིག་གསར་འགྱུར་ཞིག་ཡིན་ཙང་ད་རྒྱལ་མཚམས་ལབ་ཡས་དེ་ཡང་ཅིག་ད་རྒྱ་གར་གི་ཕྱོགས་ཀྱི་རྒྱལ་མཚམས་དེ་ལབ་གི་ཡོད་ས་རེད་ད་འདི་གི་ནང་གི་གཙོ་བོ་དེ་ད་བོད་པ་ཚོ་ཅིག་རྒྱ་གར་ན་ཡོད་པའི་བོད་པ་གི་གནས་ཚུལ་དེ་ཚོ་བོད་ནང་དུ་མི་ཁྱབ་པ་དང་ཡང་རྒྱལ་བ་རིན་པོ་ཆེ་གི་ད་ཅིག་དགོངས་དོན་དང་གསུང་བཤད་དེ་ཚོ་ཡང་བོད་ནང་དུ་འགྲོ་མི་ཐུབ་པ་དེ་འདྲ་ཞིག་ལ་དམིགས་ནས་ལས་འགན་འདི་འདྲ་ཞིག་སྤེལ་གི་ཡོད་ན། ད་ཡིག་ཆ་ནང་ལ་དེ་ཚོ་ཁ་གསལ་གྱི་ཡོད་མ་རེད་དེ་ཚོ་དོན་དག་ཐོག་ལ་ང་ཚོས་བསམ་བློ་བཏང་བ་ཡིན་པས་ན་ཁོང་ཚོས་མཐའ་མཚམས་ས་ཁུལ་ལ་དེ་འདྲ་བའི་ཅིག་གྲོང་ཚོ་བསྐྲུན་དགོས་པའི་རྒྱུ་མཚན་དེ་ཚོ་གཟིགས་གནང་བ་ཡིན་ན་ཕྱོགས་གཅིག་ནས་ག་རེ་ཧ་གོ་རེད་ཟེར་ན་ས་མཚམས་ཁུལ་ནས་ཅིག་དེ་སྔ་ཡིན་པས་ན་བོད་མི་དེ་ཚོས་བོད་ནས་ཅིག་བལ་ཡུལ་བརྒྱུད་ནས་རྒྱ་གར་ལ་ཕེབས་མཁན་དེ་ཚོ་ད་ལྟའི་ཆ་ལ་ད་ཆེས་ཉུང་ཤོས་ཅིག་ཆགས་བསྡད་པ་འདིས་ཅིག་ཁོང་ཚོའི་དམིགས་ཡུལ་འགྲུབ་ཡག་གི་ཡིན་པ་བཟོ་འདྲ་ཅིག་འདུག་ད། དེ་འདྲ་བའི་ཅིག་བོད་མི་ཚོ་ཕྱི་ལོགས་ཕེབས་ཡག་གི་གནས་ཚུལ་བཀག་ཡག་དོན་དག་ལ་ཅིག་བྱས། དེ་ལས་རྒྱ་ཆེ་བ་ཅིག་ད་ལྟ་སྲིད་འཛིན་ཞི་ཅིན་ཕིང་གིས་ཉིས་སྟོང་བཅུ་གསུམ་ལོ་ལ་ཅིག་གསུངས་བཞག་པའི་ནང་ལ་ཅིག་རྒྱལ་ཁབ་ཀྱི་འཛིན་སྐྱོང་ཡག་པོ་བྱེད་དགོས་ཀྱི་ཡོད་ན་མཐའ་མཚམས་དེ་ཚོ་འཛིན་སྐྱོང་བྱ་དགོས་རེད། མཐའ་མཚམས་འཛིན་སྐྱོང་བྱེད་པ་ལ་ང་ཚོ་དང་པོ་ཅིག་བོད་ཁུལ་ལ་བརྟན་ལྷིང་ཡོང་དགོས་རེད་ཟེར་ཡག་གི་བཀའ་མོལ་འདིའི་ད་ལག་ལེན་བསྟར་ཡག་གི་ཅིག་བཟོ་འདྲ་ཆགས་ཡོད་དུས་འདི་འདྲའི་ཐོག་ནས་ཆབ་སྲིད་དགོས་མཁོ་ཐོག་ནས་དཔེར་ན་ད་བོད་མི་ཚོ་གི་བློ་གཏད་དེ།

དེ་འདྲ་ཅིག་ནང་ལ་ཕལ་ཆེར་ས་མཚམས་བརྒལ་བྱས་ཕལ་ཆེར་རྒྱ་གར་ས་ཁུལ་ནང་ལ་ཡིན་པ་ཡོད། དེ་འདྲའི་ནང་ལོགས་ལ་ཁོ་ཚོས་ཞིབ་འཇུག་བྱེད་ཡག་གི་ལས་གཞི་ཞིག་བཏིང་གི་འདུག་ཟེར་ཡག་ཅེས་དོན་བདེན་པ་ཞིག་ཆགས་འདུག་དེ་ཡིན་དུས་ད་ང་ཚོས་འཛུགས་དཔྱད་ཞིབ་བྱེད་པའི་སྐབས་ལ་གནས་ཚུལ་འདི་འདྲ་པོ་འདི་གིས་ག་རེ་བསྟན་དགོས་ཟེར་ན་གཅིག་མཐའ་མཚམས་ཁུལ་གྱི་གནས་ཚུལ་ཙམ་མིན་པར་མཐའ་མཚམས་བརྒལ་བྱས་ཅིག་རྒྱལ་ཁབ་གཞན་དག་གི་ནང་ལོགས་ཀྱི་གནས་སྟངས་ག་རེ་ཡིན་མེད་དེ་ཁོ་ཚོས་ཅིག་གྲ་སྒྲིག་བྱེད་ཡག་དོན་དག་ལ་ཞིབ་འཇུག་བྱེད་ཀྱི་ཡོད་པ་གཅིག་མཐོང་འདུག། ཐ་ན་འཛུགས་སྐྲུན་དཔེ་མཚོན་གྲོང་ཚོ་ལ་ཡང་འདི་འཛུགས་སྐྲུན་བྱེད་པ་དང་མཉམ་གཅིག་ཏུ་ཡང་གཅིག་བོད་ནང་གི་ད་དགེ་འདུན་པ་དང་བཙུན་མ་དེ་ཚོ་ལ་ཡང་ཅིག་དམིགས་བསལ་གི་སྦྱོང་བརྡར་བྱེད་གི་ཡོད་གནས་ཚུལ་ཅིག་ར་སྤེལ་འདུག་ད་ཁོ་རང་ཚོ་ཅིག་དམིགས་བསལ་གི་སྦྱོང་བརྡར་ག་འདྲའི་ག་འདྲ་ཅིག་སྤེལ་གི་ཡོད་ན། ད་དམིགས་བསལ་སྦྱོང་བརྡར་ཞིག་འདྲ་བོ་ངས་ཞུ་ཡ་གང་མེད་ད་ང་ཚོའི་དེ་ད་མཐའ་མཚམས་ས་ཁུལ་གྱི་གྲོང་ཚོ་དེ་ཚོའི་གནས་སྟངས་དང་འགྲེལ་བཤད་རྒྱབ་དུས་ཉེ་བའི་ཆ་ལ་དཔེར་ན་ཕལ་ཆེར་གཞིས་ཀ་རྩེ་ཁུལ་དེ་པ་བྱས་ལ་ཁོ་ཚོས་གི་ཟབ་སྦྱོང་སྤྲད་བཞག་པའི་འདི་འདྲས་ཅིག་ང་ཚོས་ཤེས་བཞག་བྱས་ཟབ་སྦྱོང་འདིའི་ནང་ལོགས་ལ་ད་རྒྱ་ནག་གཞུང་གི་བྱ་སྤྱོད་ཀྱི་ད་འདི་ཚོ་མར་འགྲེལ་བཤད་བརྒྱབ་བྱས་དཔེར་ན་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་འདྲ་པོ་འདི་འདྲས་སོགས་རོགས་ཆོས་ཁོང་ཚོ་བསྡུས་བྱེད་དགོས་པ་འདི་འདྲས་ཅིག་མཐོང་གི་འདུག་ལ། ཨ་ལས་ལགས་སོ། བུ་ཆུང་ལགས་ད་ད་ལྟ་བརྗོད་བཞིན་པའི་གི་ས་མཚམས་དེ་ཚོ་མང་ཆེ་ཆེ་ད་མཐའ་འཁོབ་ཀྱི་གྲོང་ཚོ་འདི་འདྲས་ཡིན་ཙང་མི་འབོར་ཡིན་ནས་མང་པོ་ཞེ་དྲག་མ་རེད་པ་ཁོ་ནས་བྱས་ན་ཟེར་དུས་ཙམ་པར་ད་རྒྱ་ནག་གཞུང་གི་ལས་འཆར་དེ་ཚོའི་ཤུགས་རྐྱེན་ག་ཚད་ཅིག་ཐེབས་པ་རེད་དགོངས་གནང་ཡོད་ན། ཕྱོགས་གཅིག་ནས་བལྟས་པས་ན་གྲོང་ཚོ་དེ་ཚོ་ད་ད་ལྟ་དཔལ་འབྱོར་ཡིན་ན་ཁོ་ཚོས་འབྱོར་འབྲིང་སྤྱི་ཚོགས་བཟོ་ཡག་གི་ཐབས་ཤེས་ཡིན་ཟེར་བྱས་ཅིག་གསུངས་དེ་ཡིན་དུས་ཤུགས་མ་གཏོགས་གི་དཔལ་འབྱོར་གི་གནས་སྟངས་ཐོག་ནས་ད་དཔེར་ན་གྲོང་ཚོ་ལ་ད་འཚོ་བའི་སྲོལ་བ་ཡོང་སྲིད་གི་རེད་བསམ་གི་འདུག་ངས་བསམ་པ་གང་ཞུས་པས་ན་རྒྱ་ནག་གཞུང་གི་དམིགས་ཡུལ་བསྒྲུབ་ཡ་དོན་དག་ལ་ཁོ་ཚོས་དངུལ་ཅིག་བཏང་གནང་གི་རེད་བསམ་གི་འདུག། ད་ཡིན་ནས་དངུལ་འདི་བཏང་གནང་པ་འདི་གི་མང་ཚོགས་ལ་ཇི་སྲིད་རང་དབང་མེད་པ་དང་མང་ཚོགས་ཀྱི་ད་བོད་མི་ཚོ་ཚང་མ་ཅིག་ལྷག་པར་དུ་ད་གྲོང་གསེབ་ཁུལ་ལ་ཡིན་པ་དམིགས་སུ་བཀར་ནས་ཅིག་ཆོས་དད་ཆེན་པོ་ཡིན་པ་འདི་བརྗོད་མི་དགོས་པ་རེད། དེ་ཡིན་དུས་ཁོ་རང་ཚོ་གི་ཆོས་ཕྱོགས་ནས་ཅིག་བསམ་བློ་བཏང་པས་ན་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ནང་ནས་གཙོ་བོ་དེ་ད་རྒྱལ་བ་རིན་པོ་ཆེ། ལྷག་ཏུ་ང་ཚོས་ཅིག་བརྩི་ས་ཅིག་ཡོད་མ་རེད་དེ་ཡིན་དུས་རྒྱལ་བ་རིན་པོ་ཆེ་དང་བོད་མིའི་འབྲེལ་བ་འདི་ལ་རྒྱ་ནག་གཞུང་ད་དུང་མུ་མཐུད་དེ་དམ་དྲག་བྱེད་ཡ་ལ་སོགས་པ་དང་འདི་འདྲས་ཅིག་བྱས་པ་ཡིན་ན་གྲོང་ཚོ་ལ་དེ་དཔལ་འབྱོར་ཡར་རྒྱས་འགྲོ་གི་དང་མང་ཚོགས་སེམས་དེ་རྒྱ་ནག་དམར་ཤོག་དང་ཅིག་རྒྱ་ནག་གཞུང་མཉམ་ལ་ཅིག་ཕར་བློ་གཏད་བྱེད་ཡ་དེ་ངའི་བསམ་པ་ལ་ཡོང་གི་མ་རེད་བསམ་གི་འདུག་ཡིན་པ་ཡིན་ན་ད་དེ་ཚོས་རྐྱེན་པས་མང་ཚོགས་ཀྱི་དཔེར་ན་ད་དེ་སྔ་ཡིན་ན་ཆབ་སྲིད་ཀྱི་ལས་འགུལ་དང་སོ་སོའི་ཐོབ་ཐང་ལ་སོགས་པ་དང་དེ་མིན་ས་མཚམས་བརྒལ་ཡས་ཅིག་ཅིག་གནས་ཚུལ་འདི་ཚོ་ལ་གཅིག་སྒྲོག་གཏང་ལ་སོགས་པ་བྱེད་ཡ་འདི་ཚོའི་ཐོག་ལ་གཅིག་བྱས་ན་ཁྱད་པར་འགྲོ་སྲིད་གི་བསམ་སོང། ལགས་སོ་བུ་ཆུང་ལགས་ད་བུ་ཆུང་ལགས་ཁྱོད་རང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་ཁུངས་ངོས་ནས་སྤེལ་བའི་སྙན་ཐོ་འདི་གི་ནང་ད་ད་ད་རུང་གཅིག་གཞི་རྩའི་འཛུགས་སྐྲུན་གི་སྐོར་ནས་ཡང་གཅིག་གནས་ཚུལ་གསར་པ་གཅིག་བཀོད་འདུག་ད་ད་ལྟ་བོད་ཀྱི་ནང་དུ་གཅིག་རྒྱ་ནག་གི་ད་མེ་འཁོར་ལྕགས་ལམ་འཛུགས་སྐྲུན་བྱེད་ཡ་དང། ཀྱི་གནམ་གྲུ་གི་འབབ་ས་གི་གནམ་ཐང་གསར་བ་ཅིག་གམ་དེ་ལ་སོགས་པ་མང་པོ་ཞིག་ཡོང་གི་ཡོད་རེད་ད་དམིགས་བསལ་གྱི་སྙན་ཐོ་འདི་གི་ནང་ན་གཅིག་ལྕགས་ལམ་གསར་བ་ཅིག་དང་ཡང་ན་གཅིག་ས་འོག་གི་བརྒྱུད་ལམ་མང་པོ་ཞིག་བཟོ་གི་ཡོད་པ་དེ་གི་སྐོར་ནས་གནས་ཚུལ་གསར་པ་འདྲ་བོ་ག་རེ་ཞིག་མཐོང་ཡོད་ན། ད་དེ་གནས་ཚུལ་གསར་པ་ཟེར་ནས་ང་ཚོས་དཔྱད་ཞིབ་བྱེད་པ་ལྟ་བུར་གནས་ཚུལ་འདི་དེ་དངོས་གནས་ངོ་མཚར་བའི་གནས་ཚུལ་ཅིག་རེད་ཕྱོགས་གཅིག་ནས་བལྟས་ན། ལྷ་ས་ནས་ཉིང་ཁྲི་བརྒྱུད་བྱས་ད་མ་ཁྲེང་ཏུ་བར་དུ་ཅིག་རི་ལིའི་ལྕགས་ལམ་བཟོ་ཡ་བྱེད་ཀྱི་ཡོད་རེད་བ་ད་འདི་ནས་ཉེ་ཆར་བྲག་ཕུག་ཅིག་སྦ་ཡུལ་བྲག་ཕུག་ད་ཅིག་དེ་དམིགས་བསལ་ཞེ་པོ་ཅིག་བྱས་སྒོ་ཕྱེ་ཐུབ་པ་རེད་ཟེར་དྲིལ་བསྒྲགས་ཕྱིར་བསྒྲགས་བྱས་སོང་བ་ད་ད་འདི་ལྕགས་ལམ་འདི་གིས་ཡ་ག་རེ་བསྟན་གྱི་ཡོད་རེད་ཟེར་ན་ལྕགས་ལམ་འདི་བཟོས་ཚར་བའི་རྗེས་ལ་ལྕགས་ལམ་ཁོ་རང་ཡག་ཉེས་ཁྱད་པར་ཡོད་མ་རེད་ལེགས་པའི་རང་བཞིན་ལ་ཡོང་སྲིད་གི་རེད་ཅིག་སྡུག་པའི་རང་གཤིས་ལ་ཡོང་སྲིད་ཡིན་པ་ཡིན་ན་ད་ལྟ་ང་ཚོས་གོར་མོ་ནས་ཅིག་ལྷ་ས་བར་དུ་ལྕགས་ལམ་འགྲོ་སྟངས་བལྟས་པ་ཡིན་ན་འདི་གི་བོད་ས་ཁུལ་ནང་ལོགས་ལ་ཡ་རྒྱ་རིགས་ཕོན་ཆེ་པོ་ཡོང་ཐུབ་ཡ་དང་ཡང་མིན་ན་དམག་གི་ཅིག་ཡོ་ཆས་འདི་ཚོ་མགྱོགས་པོ་ཁྲིད་ཐུབ་ཡ་གི་འདི་འདྲ་ལ་ཅིག་བེད་སྤྱོད་བྱེད་སྲིད་པ་ཡིན་དུས་ད་ལྟའི་མ་ད་ཁྲེང་ཏུ་དང་ལྷ་སའི་བར་གི་རི་ལི་ལྕགས་ལམ་དེ་ཡ་བེད་སྤྱོད་དེ་འདྲ་ག་རང་བྱེད་ཡོང་སྲིད་ཡ་གི་འདི་ཉེན་ཁ་འདི་མཐོང་གི་ཡོད་རེད་ད་ག་ནང་བཞིན་གནམ་ཐང། འཛུགས་སྐྲུན་བྱེད་ཡག་འདི་ཚོ་ལ་སོགས་པ་སྟེ་གནམ་ཐང་འདི་ཚོ་གོ་ཉིས་སྤྱོད་ཆགས་བསྡད་པའི་གནམ་ཐང་ཅིག་ཆགས་བསྡད་ཡོད་རེད་བྱས་དམག་དང་གཅིག་ཞི་བའི་ད་སྤྱི་ཚོགས་ཞུ་གི་མ་རེད་ད་གཉིས་ཀ་གི་བེད་སྤྱོད་བྱེད་ཐུབ་ཡག་གི་གནམ་ཐང་འདི་འདྲ་ཡིན་ཙང་འདི་ཚོ་ཡིན་པ་ཡིན་ན་ད་ལྟའི་ཆ་ལ་གཅིག་བལྟས་པ་ཡིན་ན་ས་མཚམས་ཉེ་འགྲམ་སྡེ་བ་གཅིག་ལ་གཅིག་བཙུགས་ཡོད་པ་འདི་མཐོང་ཡོང་དུས་འདི་ཚོ་ཡང་གོང་དུ་ཞུས་པའི་ས་མཚམས་གྲོང་ཚོའི་གི་དམིགས་ཡུལ་དང་གཅིག་མཚུངས་འདྲ་པོ་ཅིག་བེད་སྤྱོད་བྱེད་ཡག་གི་ཡོང་གི་འདུག་བསམ་པའི་ང་ཚོའི་གི་བསམ་ཚུལ་འདི་འདྲ་ཆགས་བསྡད། ལགས་སོ་བུ་ཆུང་ལགས་ད་ས་མཚམས་ཁུལ་ལ་ཡག་ད་ལྟ་གོང་ལ་གསུངས་ནང་བཞིན་རེད་ཞི་བའི་སྐྱེལ་འདྲེན་ཡིན་ན་རེད་དྲག་པོའི་སྐྱེལ་འདྲེན་ཡིན་ན་རེད་དེ་ཚོ་གསར་འཛུགས་བྱེད་དུས་ཙམ་པ་ད་ཐད་ཀར་རྒྱ་གར་ལ་ཡག་ཉེན་ཚབས་ཆེན་པོ་ཡོད་པ་ཅིག་རེད་བ། བུ་ཆུང་ལགས་ཀྱིས་དགོངས་ཚུལ་བྱས་པ་ཡིན་ན་རྒྱ་གར་གྱི་ངོས་ནས་དེ་ཚོའི་ཐོག་ལ་བློ་འཚབ་དང་ད་ག་ནང་བཞིན་དོ་སྣང་གནང་དགོས་ཡག་གལ་ཆེར་ག་ཚད་གཟིགས་ཀྱི་ཡོད་ན། ད་རྒྱ་གར་ནང་ཞུ་དུས་ང་ཚོས་རྒྱ་གར་གྱི་ཆབ་སྲིད་པའི་གི་མཛད་གཙོ་རྣམ་པ་ཅིག་དང་ཡང་ཅིག་དམག་དང་རྒྱལ་ཁབ་སྲུང་སྐྱོབ་ཀྱི་འབྲེལ་བ་ཡོད་པའི་ད་དམག་གི་སྒྲིག་འཛུགས་ལ་སོགས་པ་འདི་ཚོ་ཁག་གཉིས་མེད་འགྲོ། ཆབ་སྲིད་ཀྱི་སྒྲིག་འཛུགས་པའི་གི་ཕྱིའི་རྣམ་པ་ལ་ད་ལྟའི་ཆ་ལ་རྒྱ་ནག་གཞུང་མཉམ་དུ་ཅིག་མུ་མཐུད་བྱས་འབྲེལ་བ་ཡག་རུ་བཏང་ཡག་དང་གཅིག། གང། ཐུབ་ཐུབ་གིས་ཅིག། དེ་འདྲ་བྱེད་མ་འོས་པའི་ཅིག། བསམ་ཚུལ་ཡོད་པ་བཟོ་འདྲ་ཅིག་འདི་འདྲ་མཐོང་ཡོང་གི་འདུག་ཡིན་པ་ཡིན་ན། རྒྱ་གར་གྱི་དམག་གི་སྒྲིག་འཛུགས་དེ་ཉེན་ཁ་ཆེ་ཤོས་ཅིག་རྒྱ་ནག་ཡིན་པ་དེ་གསལ་པོ་མཐོང་བྱས་ཁོང་ཚོའི་ས་མཚམས་ཁུལ་གྱི་རྒྱ་ནག་གཞུང་གི་བྱ་སྤྱོད་འདི་ཚོ་ལ་དོགས་གཞི་ཚ་པོ་བྱས་ལྟ་ཞིབ་བྱེད་བསྡད་ཡོད་རེད་བསམ་གྱི་འདུག་ད་ལྟའི་ང་ཚོའི་སྙན་ཐོ་འདིའི། ནང་ལ་ཁུངས་འདྲེན་ས་གཅིག་དེ་དེ་སྔ་རྒྱ་གར་གྱི་གསང་བའི་སྡེ་ཚན་གྱི་ལས་བྱེད་ཡིན་པ་གཅིག་དེང་སང་གཅིག་རྩོམ་འབྲི་མཁན་ཁོང་གཅིག་གིས་གཅིག་འབྱུང་ཁུངས་བཟོ་འདྲ་ཅིག་བསྟན་ཡོད་ཁོང་ཚོའི་གི་རྩོམ་དེ་དེ་ཚོས་ཤུགས་མ་ཐུག་བས་རྒྱ་གར་གྱི་གཅིག་དམག་གི་སྡེ་ཚན་དེ་ཚོས་དོ་སྣང་བྱས་ཏེ་ད་རྒྱ་གར་གྱི་གྲ་སྒྲིག་གང་དགོས་བྱེད་ཐུབ་ཀྱི་ཡོད་མེད་ཞུ་ཡ་དེ་ཡང་དེ་གནས་ཚུལ་གཞན་ཅིག་ཆགས་བསྡད་པ་རེད། ལགས་སོ་བུ་ཆུང་ལགས་ད་སྙན་ཐོའི་ཐོག་གི་སྐོར་ནས་དེ་འདྲ་ཅིག་ཡིན། ད་ལྟ་སང་ཉིན་གནངས་ཉིན་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་དེ་འགོ་ཚུགས་ཀྱི་ཡོད་ཙང་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་དེ་ད་བུ་ཆུང་ལགས་འདི་ནས་ཕྱིར་མིག་ཅིག་བལྟས་ན་ད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་དེ་རྒྱལ་སྤྱིའི་ཆབ་སྲིད་ཀྱི་སྡིངས་ཆ་སྒང་ནས་བཤད་ན་ཅིག་བོད་དོན་ལ་ཅིག་སྔར་ལས་ལྷག་པའི་དོ་སྣང་ཅིག་ཡོང་གི་ཡོད་ན་ཡིན་ན་ཡང་དོ་སྣང་གི་ཚད་དེ་མར་ཅིག་ཆག་གི་ཡོད་ན། ད་ང་ཚོས་ཕྱིར་མིག་ཅིག་བལྟས་པ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་བོད་གནད་དོན་ཐོག་ལ་ཆེས་དོ་སྣང་སྔར་ལས་ལྷག་པ་བྱུང་ཡོད་རེད་ཅེས་ཞུ་ཐུབ་ཡ་ཁག་པོ་རེད། དེ་སྔ་ལས་དོ་སྣང་ཆུང་རུ་ཕྱིན་ཡོད་རེད་ཟེར་ན་དེ་ཡང་ཞུ་ཐུབ་ཡ་ཁག་པོ་རེད། དོ་སྣང་དེ་མུ་མཐུད་གནས་བསྡད་ཡོད་པ་དང་ཞུས་པས་ན་གནད་དོན་གཞན་དང་མ་འདྲ་བར་བོད་གནད་དོན་ལ་རྒྱལ་སྤྱིའི་སྤྱི་ཚོགས་ནང་དོ་སྣང་ཡོད་དང་མང་ཚོགས་རང་གིས་སེམས་འགུལ་ཐོག་བྱས་དོ་སྣང་ཡོད་རེད་དཔེར་ན་ང་ཚོ་ཨ་མི་རི་ཀ་ལྟ་བུ་བཞག་པས་ན་ཨ་རིའི་ནང་ལོགས་མང་ཚོགས་ཀྱི་བོད་ལ་ཕེབས་མྱོང་ཡོད་ནི་རེད་མེད་ནི་རེད། གཙོ་བོ་རྒྱལ་བ་རིན་པོ་ཆེ་ཆིབས་བསྒྱུར་དང་དེ་སྔར་ལོ་རྒྱུས་ཐོག་ནས་བོད་ཀྱི་གནས་ཚུལ་ཤེས་པ་གང་ལྟར་རྒྱལ་བ་རིན་པོ་ཆེ་མཛད་པ་ལ་སོགས་པ་འདི་ཚོའི་བརྒྱུད་ནས་ཨ་རིའི་མང་ཚོགས་ལྟ་བུ་ཡིན་པ་ཡིན་ན་ཅིག་བོད་ཀྱི་གནས་ཚུལ་ཐོག་ལ་དོ་སྣང་དང་སེམས་འགུལ་ཐེབས་ཡག་དེ་མུ་མཐུད་ནས་ཐེབས་ཏེ། ད་འདི་ཚོ་ཕར་ཆབ་སྲིད་ཀྱི་མཛད་གཙོ་པས་ཀྱི་སོ་སོའི་ཀྱི་ཅིག་སྲིད་ཇུས་ཐོག་ལ་ཅིག་ལག་བསྟར་དང་ཅིག་སྲིད་ཇུས་ལ་འགྱུར་ཡག་གི་ཤུགས་ཆེ་ཆུང་ག་འདྲ་བྱུང་ཟེར་ན་ད་ནི་དཔེར་ན Trump སྲིད་གཞུང་ལྟ་བུ་ཡིན་པས་ན་ཆབ་སྲིད་ཐོག་ལ་ཅིག་དེ་སྔའི

ད་ལྟ་བཀའ་མོལ་ཞུས་པ་ནང་བཞིན་ཆབ་སྲིད་ཀྱི་ལག་ཆ་ཅིག་ལ་འགྱུར་བ་དང་ཆབ་ལག་ཆ་ཞུ་ན་འགྲིག་མི་འདུག་ཆབ་སྲིད་ཀྱི་ཐོག་ནས་སྲིད་ཇུས་ཐོག་ནས་ལག་བསྟར་བྱེད་ཡ་ཡོང་ཡ་ད་དེ་ཚོའི་ཐོག་ལ་ད་ང་ཚོའི་བོད་མིའི་སྒྲིག་འཛུགས་དང་ད་ང་ཚོའི་བོད་དོན་ལས་འགུལ་སྤེལ་མཁན་ཚང་མས་གལ་ཆེ་ཨོ། ད་འདིའི་ནང་ནས་ཅིག་ཨ་མི་རི་ཀར་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་མང་པོ་ཞིག་ཡོད་རེད་དེ་ག་ཡིན་པས་ན་ཁོང་ཚོས་ཀྱི་ཅིག་འདས་པའི་ལོ་ལོ་ཤས་མང་པོའི་ནང་ཨ་མི་རི་ཀའི་ཆབ་སྲིད་ཐོག་ལ་ཅིག་དོ་སྣང་ཤུགས་ཆེན་པོ་ཞེ་པོ་ཅིག་གནང་ཡ་འགོ་བཙུགས་ད་དེ་ཚོ་མུ་མཐུད་ཅིག་གནང་པས་ན་ཤུགས་མ་ཐུག་གི་ལོ་རྗེས་མ་དེ་ཨ་མི་རི་ཀར་ལྟ་བུ་ཡིན་པས་ན་འོས་བསྡུའི་ལོ་ཅིག་ཆགས་འདུག་སྲིད་འཛིན་གསར་པ་འོས་འདེམས་བྱེད་དགོས་རེད་གྲོས་ཚོགས་འཐུས་མི་འོས་འདེམས་བྱེད་དགོས་རེད་འདི་ཚོའི་ཐོག་ལ་ང་ཚོས་གནོན་ཤུགས་བཏོན་བྱས་ང་ཚོས་བོད་དོན་ཐོག་ལ་དོ་སྣང་དེ་སྔར་ལས་ལྷག་པ་ཡོང་ཐུབ་ཡ་བཟོ་ཡ་གི་གོ་སྐབས་དེ་ང་ཚོ་ལ་ད་ལྟ་ཡོད་རེད། ལགས་སོ་བུ་ཆུང་ལགས་ད་ཨ་རིའི་ནང་གི་ད་སྲིད་འཛིན Trump གི་སྲིད་གཞུང་འདི་གའི་རིང་ལ་ཡང་ཅིག་བོད་དོན་གྱི་སྲིད་ཇུས་གི་ཅིག་ཁྲིམས་འཆར་ད་གསར་པ་ཅིག་ཡོང་གི་ཡོད་ཙང་ད་ཕྱི་ལོ་ཉིས་སྟོང་ཉི་ཤུ་ནང་གི་ཅིག་བྱས་ན་འདི་དང་པོ་དེ་ཆགས་སྲིད་ཀྱི་རེད་ད་ད་ཨ་རིའི་ནང་གི་ཁྲིམས་ཆགས་པ་ཡིན་ན་ད་དེ་ག་ནུས་པ་ག་འདྲ་ཞིག་ཐོན་གི་རེད་བསམ་གི་ཡོད། འདིས་གི་ཆབ་སྲིད་ཀྱི་ཐོག་ནས་ནུས་པ་ཅིག་ག་རེ་ཞུས་པས་ན་ཨ་མི་རི་ཀའི་ནང་ལ་མང་ཚོགས་དང་གྲོས་ཚོགས་དང་ཅིག་འཛིན་སྐྱོང་ཚང་མའི་ངོས་ནས་བོད་ཐོག་ལ་ཐུགས་སྣང་གནང་ཡ་དེ་ཉུང་རུ་ཆགས་ཡ་བཞག་ནས་ཤུགས་ཆེར་བཏང་ཡ་གི་གོ་སྐབས་ཅིག་ཟིན་གི་ཡོད་པ་དེ་འདི་ནས་གསལ་པོ་ཆགས་བསྡད་རེད། གལ་ཏེ་འདི་ཁྲིམས་ཆགས་པ་ཡིན་ན་འདིས་གི་རྒྱ་ནག་གཞུང་ངོས་ཕྱོགས་ནས་བོད་དཀའ་རྙོག་དེ། སེལ་ཡ་འདོད་པ་མེད་པ་འདི་འདྲ་ཡིན་པ་ཡིན་པ་ཡིན་ན་འདོད་པ་བཟོ་དགོས་ཡ་ད་གལ་ཏེ་འདི་མ་བྱས་པ་ཡིན་ན་ཨ་མི་རི་ཀའི་ངོས་ཕྱོགས་ནས་རྒྱ་ནག་གཞུང་ལ་ལག་བསྟར་བྱེད་དགོས་ཡ་གི་གནས་ཚུལ་འགའ་ཤས་ཅིག་ད་ལྟ་ཁྲིམས་འདི་ནང་གསལ་འདུག་དེ་ལས་ལྷག་པ་དཔེར་ན་དེང་སང་ད་ཅིག་རྒྱ་ནག་གཞུང་གིས་ཞེ་པོ་ཅིག་ཕྱི་བསྒྲགས་བྱེད་ཡ་དེ་རྒྱལ་བ་རིན་པོ་ཆེ་གི་དང་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཀྱི་སྤྲུལ་སྐུ་ངོས་འཛིན་བྱེད་ཕྱོགས་ཀྱི་གནས་ཚུལ་ཐོག་གི་ཁོང་ཚོའི་བསམ་ཚུལ་ད་ཆབ་སྲིད་དང་འབྲེལ་བའི་བསམ་ཚུལ་འདི་ལ་གདོང་ལེན་ཤུགས་ཆེན་པོ་ཅིག་ད་ལྟ་ཁྲིམས་འདི་ནས་ཡོང་གི་རེད།